ཐ་སྙད་མང་པོ་མཐོང་རྒྱུ་རེད། དེ་ཚང་མ་ད་བྱང་ཚྭ། ཨའོ་ཡ། ད་ང་ཚོ་བྱང་ཐང་གི་ཚྭ་མཚོ་ནང་གི་ཚྭ་དེ་ཡིན། གཞན་པ་མིན། ད་རེག་ནང་དེ་རེད། ད་ནམ་རྒྱུན་ང་ཚོ་འཚོ་བའི་ཕྱོགས་བལྟས་ན་ད་ཚྭ་ཟེར་བ་དེ་གཅིག་བཟའ་བཏུང་གི་ཁྲོད་ན་མེད་དུ་མི་རུང་བ། གཅིག་ཟས་ལ་བྲོ་བ་སྐྱེད་བྱེད་དེ་འདྲ་ཞིག་རེད། དེ་འདི་ད་ང་ཚོ་གསོ་རིག་རྒྱུད་བཞི་གི་ནང་ལ་ཅི་གསལ་བཞག་རེད་ཟེར་ན་ད། ལན་ཚྭས་ཁ་ཟས་ཀུན་གྱི་བྲོ་བ་སྐྱེད། ད་ཁ་ཟས་ཐམས་ཅད་ཀྱི་བྲོ་བ་སྐྱེད་ཟེར་ན་ད་བྲོ་བ་འཕེལ་ཐུབ་རེད་ཟེར་བ།

རྟགས་དེ་བཅད་དུས་ལ་ཐོག་མར་ཐག་གཅོད་བྱེད་རྒྱུ་དེ་ཅི་རེད་ཟེར་ན། ཚྭ་ཟེར་ཡག་འདི་ག་དུས་བྱུང་བ་མེད། ད་དེ་རེད། ད་ང་རང་འདྲ་ན་ཅིག་ཚྭ་ཟེར་ཡག་འདི་རྒྱུས་མངའ་བྱེད་ཡོང་དུས་ད་ངས་དོ་སྣང་བྱེད་སའི་རིག་གནས་འདི་ལོ་རྒྱུས་རིང་ལོས་ག་ཚད་ཡོད་ཀྱི་རེད་ཨོ་ཡ། ཚྭ་ཟེར་ཡག་འདི་ཅུག་བྱུང་ཡོང་རྒྱུ་རེད་བསམ། ད། ཐོག་མར་ཅིག་སོ་སོའི་བསམ་བློ་ནང་དོགས་པ་དང་དྲི་བ་དང་དེ་འདྲ་ཡོང་དགོས་བ། ད། ད་བར་ཅིག་ངས་དོ་སྣང་བྱས་ཡོང་དུས་ལ། ཚྭ་ཟེར་ཡག་འདི་གཙོ་བོ་ད་ཅིག། དམངས་ཁྲོད་ཀྱི་ངག་རྒྱུན་ཁྲོད་ལ་ཚྭ་བྱུང་ཚུལ་ཅིག་དང་དེ་ནས་ད་ལོ་རྒྱུས་ཀྱི་དེབ་ཐེར་ནང་ལ་ཡང།

དེ་ཡང་ནེའུ་ལ་ད་ཁོ་མུན་དུ་འགྲོ་དུས་དེ་ནས་གློ་བུར་དུ་ཡང། མཚོ་ནང་ལས་རྟ་དཀར་བོ་དང་མི་དཀར་བོ་ཅིག་མཐོང་ཡོང་ནས། ཨང་ཡང་ད། གློ་བུར་དུ་ཁོའི་མདུན་ལ་ཅིག་མཐོང་སྣང་གིས། ཨོ། ད། བཟང་རྗེས་ཀྱི་མི་ཕོ། དཀར་བོ། ཁྱོད། ངའི་སྲོག་སྐྱོབ་དྲིན་ཆེན་ཡིན་དྲིན་ལན་ཅི་འཇལ་དགོས། རྟ་དཀར་བོ། ཁྱེར་དེ་མི་དེ་ཐུགས་རྩི་བཤད་རེད། དེ་བཤད་དུས་ད་ད་བ་ངང་ངིག་གི་བསམ་བློ་ནང་ཨོ། ད་ངས་བཟང་ལན་ངན་ལན་ཅི་ཡང་བྱེད་རྒྱུ་མ་བྱུང།

ཁྱོད་ཀྱིས་ད་དེའི་ཆུང་མ། ཨ་མ་གནམ་མཚོ་ཆུང་མ་དེ་ང་ལ་ཅིག་གཡར་རོགས། དེ་འདྲ་ལབ་རེད། ད་དེ་ལབ་དུས་ལ་དེ་ནི་ཐང་ལྷ་གིས་ཡོ་ཡོ་ད་ཁྱོད་སྲོག་སྐྱོབ་དྲིན་ཆེན་དུ་དེ་ལོས་གཡར་འོས། ད་དེ་འདྲ་གཡར་དུས་ལ་དེ་ནི་ད་ཅིག་གནམ་མཚོ་དང་དེ་ནི་ད་བུ་ངོ་ངའི་བར་ལ་བརྩེ་དུང་གི་གཏམ་རྒྱུད་བྱུང་བ་དང་ཁོ་གཉིས་བར་ལ་ཡང་ཅིག་ཕྲུ་གུའི་བཟོ་དེ་འདྲ་བྱུང་འོས་ཟེར་ཞིང།

དེ་འགོ་དུས་ཡོན་ལ་ཡང་བྲག་རྩ་ནས་ཡར་འགོ་དུས་བྲག་ལ་ཉག་ག་དོད་ཞེས་ཁོ་ཡང་ཤེས་ཐུབ་ཡོད་མ་རེད། དེ་ཡིན་དུས་ད་ལྟ་དམངས་ཁྲོད་ནང་ལ་ད། གནམ་མཚོ་རབ་མེད་ལ་རབ་དོད། ཐང་ལྷ་ཉག་མེད་ལ་ཉག་དོད། ད་དེ་འདྲ་ཅིག་ཅིག་ད་བུ་ངུ་ངེ་ཟེར་ཡག་འདིས་ད་གནམ་མཚོ། ནང་ལ་རྐྱལ་རྒྱབ་བྱས་པ་དོང་དུ་མི་མི་ད་བར་ད་དེ་འདྲ་ཞིག་མི་ཤི་བྱུང་ཡོད་ས་མ་རེད་རེད་བ། དེ་དང་འབྲེལ་བའི་གཏམ་རྒྱུད་དེ་འདྲ་མང་པོ་འདུག་རེད་བ། ད་དེ་ནི་ཁོ་ཤེས་ཐུབ་ཡོད་མ་རེད་བ།

དེ་འདྲ་བྱུང་བ་རེད། དེ་ནས་ད་ཐེངས་གཉིས་པ་དེ་ཙམ་དུ་ད་ཁོ་བསམ་དུས་ད་འཇམ་པོ་ཉམས་ན་ད་ཆོག་མི་འདུག་དེ་ལས་ད་རྩུབ་ཤིག་ཤིག་ཏུ་སྙོ་བ་བསམ་ན་ཅེས་ཡང་བསྐྱར་ཞིང་བརྒྱབ་དུས་ད་རྩུབ་ཧྲག་ཧྲག་བྱས་པ་རེད། རྩུབ་ཧྲག་ཧྲག་རྩེབ་དུས་ཡ་ད་ནི་ཡང་བསྐྱེད་ན་ང་ལ་དགོས་ཁུལ་མི་འདུག་ཟེར་ཡང་བྱང་ངོས་ཕར་གཡུགས་རེད། དེ་གཡུགས་དུས་ལ་ད་བྱང་དེ་རྩུབ་ཧྲག་ཧྲག་འདི་ཅི་རེད་ཟེར་ན་ད་ང་ཚོ་ཚྭ་མཚོ་གི་ཚྭ་རེད་ཚྭ་བྱང་ལ་ཚྭ་གི་གཏེར་ཁ་ཟེར་ཡག་འདི་དོགས་བྱུང་བ་རེད། དེ་ནས་ད་ཐེངས་གསུམ་པ་དེ་ད་འཇམ་དུས་ཡང་མེད་རྩུབ་དུས་ཡང་མེད་རེད་བ།

གེ་རི་གི་བྲག་ལ་དངུལ་རྙེད། ཕང་པོ་གི་རྫ་ལ་ཟངས་རྙེད། ར་ག་གི་རི་བྲག་ལ་ལྕགས་རྙེད། བྱང་གི་བླ་མཚོ་ལ་ཚྭ་རྙེད། འབྲོང་བུ་ཕོ་མོ་གཡག་དང་འབྲིར་བཏུལ། ད་ལོ་རྒྱུས་ཀྱི་ནང་ལ་དེ་འདྲ་ཞིག་འཁོད་འདུག་རེད་བ། དེ་འདུག་ད་དེའི་ནང་ནས། གཅིག་གི་ད་དངོས་སུ་ད་ལོ་རྒྱུས་ཀྱི་ནང་ལ་བྱང་ཚྭའི་སྐོར་འཁོད་པ་དེ་འདྲ་རེད། དེ་ནས་ད་ཡང་ཕྱིས་སུ་ཆོས་འབྱུང་མཁས་པའི་དགའ་སྟོན་ལ་སོགས་པའི་ནང་ནས་ཡང་བྱང་ཚྭའི་སྐོར་ལ་ལས་སུ་ལས་སུ་འདུག་ཡིན་ནའང་ད་ལྟ་ངས་བལྟས་ན།

དེ་ཡིན་དུས་ད་ཚྭ་མཚོ་དེ་ཡང་ཅིག། ལོ་རྒྱུས་ནང་དེ་འདྲ་འཁོད་པ་རེད་མ་གཏོགས་ཡང། དངོས་སུ་དེ་འདྲ་ནི་མ་རེད་ལྷག་པར་དུ་ད་བྱང་གི་ཚྭ་མཚོ་ཟེར་བ་དེ་དུས་དུས་རྒྱུན་ནས་བྱུང་བ་ཞིག་ལར་ནས་མིན་པ་གནའ་སྔ་མོ་ནས་ཡོད་པ་ཞིག་རེད་བསམ་གྱི་ཡོད། འོ་ཡ་དེ་ཡིན། དེ་ནས་ད་གཉིས་པ་དེ་ཅི་ཡིན་དུས་ད་བྱང་གི་ཚྭ་མཚོ་གི་སྐོར་རེད། འོ་ཡ། ད་ཐོག་མར་ཚྭ་མཚོ་ཟེར་བ་དེ་ལ་ད་ག་འདྲ་ཞིག་ལ་ཚྭ་མཚོ་ཟེར་དགོས་རེད་བ། ད་སྤྱིར་བཏང་བོད་ལ་མཚོ་མང་བོ་རེད་བ། འོ་ཡ། ཚྭ་མཚོ། བུལ་མཚོ།

ཚྭ་མཚོ་ཁ་ཤས་དེང་སང་ཚྭ་ཆགས་དུ་རོ། དེ་འདུག་ཚྭ་མཚོ་ཟེར་བ་དེ་ཡང་འགྱུར་བའི་རང་བཞིན་ཆེན་པོ་རེད། དེ་ནི་ད་ཅི་ཚྭ་མཚོ་ཟེར་བ་དེ་མང་པོ་ཡོད་རེད་ཟེར་ན་ད་མང་པོ་ཡོད་རེད། ཡང་མང་པོ་ད་མཚོ་གི་ཁ་གྲངས་དང་བསྡུར་ན་ཡང་ཅུང་ཉུང་ཙམ་དེ་འདྲ་རེད་བསམ་བསམ་འདྲ་བྱུང། ད་དཔེར་ན་ཐུན་མོང་གི་སྤྱི་བསྡོམས་ཤིག་དེ་འདྲ་བཏགས་ནས་ཆ་ཚང་དུ་ཁྱེར་ན་མཚོ་བོད་མཐོ་སྒང་གི་སྟེང་ལ་ཚྭ་མཚོ་ད་སུམ་བརྒྱ་མ་ཟིན་ཙམ་དེ་འདྲ་ཞིག་ཡོད་རེད་དེ་འདྲ་བྲིས་ཏེ་ད་ལྟ་ཚུལ་ལས་སུ་འདྲ་མ་རུང། ད་དེའི་ནང་ནས་ཨོ་ཡ་མཚོ་སྔོན་རྒྱལ་རྒྱུད་ཀྱི། མཚོ། མཚོ་སྔོན་རྒྱུད་ལ་ཚྭ་མཚོ་སུམ་ཅུ་སོ་གྲངས་འདྲ། ཨོ་ཡ་དེ་ནི། བོད་རང་སྐྱོང་ལྗོངས་ཀྱི་ཁོངས་གཏོགས་ལ་ཚྭ་མཚོ། ཉིས་བརྒྱ་ལྔ་བཅུ་ཟིག་དེ་འདྲ་ཡོད་རེད། ཨོ་ཡ་ད་དེ་ན་ནི་ནག་ཆུ་ལ་ཚྭ་མཚོ་བརྒྱ་ཕྲག་ཉིས་བརྒྱ་ཟིན་མ་ཟིན་དེ་འདྲ་ཡོད་རེད། ཨོ་ཡ་དེ་འདྲ་ཞིག་ཡོད་རེད་བ། ད་དེ་བྱས་ཡོང་དུས་ང་ཚོ་གནས་ལུགས་ཅི་ཞིག་ཤེས་དགོས་རེད་ཟེར་ན། བྱང་ཐང་ཁུལ་དུ་ཚྭ་མཚོ་མང་པོ་ཡོད་པ་དེ་ཧ་གོ་དགོས་རེད་བ། དེ་ཡིན་དུས་ད་བྱང་ཐང་ཟེར་ཡག་དེ་ར་ཅི་རེད་ཟེར་ན། འཛད་མཐའ་མེད་པའི་རང་བྱུང་ཚྭ་ཡི་གི་གཏེར་མཛོད་ཆེན་པོ་ཞིག་ཡིན་ཟེར་གི་ད

ཨོ་ཡ་དེ་རེད་ད་དེ་རེད་ད། དེའི་གཏམ་རྒྱུད་ཀྱི་ནང་ནས་མཚོ་བཅུ་གཉིས་དེ་ཆ་ཚང་དེ་རིང་ཁ་སང་ཚྭ་མཚོའི་ནང་ནས་རྙེད་གི་མི་འདུག་རེད་བ་ཁ་ཤས་ཤིག་རྙེད་གི་མི་འདུག་དེ་ཡིན་དུས་ཡོང་ལ་ད། ཅིག་ཚྭ་མཚོ་བསྟན་མ་བཅུ་གཉིས་ཟེར་བ་དེ་དངོས་སུ་དེ་འདྲ་ཞིག་ཡིན་མིན་ལ་ཡང་དོགས་པ་མང་བོ་སྐྱེ་ཡག་རྩོམ་གཞི་དེ་འདྲ་ཞིག་ཡོང་གི་འདུག།